ཨ་ནི་རི་མོ་ལ་ཡང་ད་ཉམས་ཆག་ཉམས་ཆག་འགྲོ་འགོ་བཙུགས་རེད་ལ་འོ་རེད་ད་ཡིན་ནའི་ད་ལྟའི་བར་ལ་ཡང་ད་ཉམས་ཆག་འགྲོ་བའི་རྐྱེན་གྱིས་ད་དུང་ཡིན་ནའི་ལས་ད་ཉམས་པ་སླར་གསོ་མི་ཉམས་གོང་འཕེལ་ཆེད་དུ་ད་ད་ནི་རིག་གཞུང་གི་ལྟེ་གནས་ཁང་མང་པོ་བཙུགས་ར་ཝ་ར་ཎ་སི་བཙུགས་དགོས་རྒྱུ་མཚན་ནོར་བུ་གླིང་ཁ་བཙུགས་དགོས་རྒྱུ་མཚན་ད་ག་རེ་ད་རིག་གཞུང་འདི་ཚོའི་ཐང་གའི་རིག་གཞུང་འདི་མ་ཉམས་བྱེད་ཆེད་དུ་ཡར་སུ་རྒྱུན་རྒྱུན་རྒྱུན་བསྐྱང་ཡག་ཆེད་དུ་ད་ཡིན་ནའི་ལས་རྒྱུན་བསྐྱང་ཡག་ཆེད་དུ་བྱེད་ཀྱི་ཡོད་རེད་དེ་ལས་ཨ་དེ་ལ་ནོར་འཁྲུལ་མང་པོ་ཡོད་ར་ད་དེ་ཚོ་ཙམ་པ་ང་ཚོའི་ཡི་རི་མོ་དེ་ལ་ཡང་ད་འགྱུར་བ། འགྱུར་ལྡོག་དེ་འདྲས་འགྲོ་གི་འདུག་ལབ་བར་ཐག་དེ་འདྲས་འགྱུར་ལྡོག་འགྲོ་དུས་ད་ད་ལྟ་དང་སྔོན་མ་བའི་འགྱུར་ལྡོག་ག་རེ་འགྲོ་འདུག་ཁྱད་པར་ག་རེ་འདུག་འོ་དེའི་སྐོར་ལ་ངས་དེ་རིང་གཞི་བཞི་དེའི་སྐོར་ལ་འགྱུར་ལྡོག་ལས་འདི་འདྲས་བཤད་འོ་དྲན་རེད། ཅི་ད་ད་དང་པོ་ངས་ཐང་གའི་སྐོར་བཤད་གོ་ར་ཐང་གའི་སྐོར་བཤད་དུས་ཐང་ག་ལབ་ནི་ག་རེ་ཡིན་མེད་ཅིག་བཤད་ངས་གལ་ཆེན་པོ་ཞིག་མཐོང་བྱུང་ཐང་ག་ཞེས་དོན་དག་རེད་ངས་དང་པོ་ཐང་ག་ལབ་ནི་དོན་དག་ག་རེ་ཡིན་མེད་ཅིག་ཤེས་ཐུབ་ན་ཡག་པོ་འདུག་བསམ་བྱུང་ར་ཐང་ག་ལབ་དེ་སྤྱིར་བཏང་བཤད་སྟངས་གསུམ་འདུག་ཅིག་ང་རང་གི་ཐོག་ནས་བཤད་སྟངས་གསུམ་འདུག་ཞིག་མཐོང་བྱུང་ར་སྤྱིར་བཏང་ཐང་ག་ལབ་དུས་བརྩོན་པ་བཞི་ལྡན་སྟོན་པ།

སྐུ་གཟུགས་སྒྲུབ་ཚུལ་ཡིད་བཞིན་ནོར་བུ་དེ་མདོ་རྒྱུད་མཁས་པའི་རྗེས་འབྲངས་འདིར་བཤད་བྱ་ལབ་དུས་ཙམ་པ་སྨན་བླ་དོན་གྲུབ་གི་ཁོ་རང་གི་ཕྱག་ཚད་ཡིད་བཞིན་ནོར་བུ་ལབ་ཡི་དེབ་ཅིག་བརྩམས་ཡོད་རེད་རོ་དོན་དག་ང་ཚོ་གི་ཝ་ར་ཎ་སི་མཐོ་སློབ་འདྲ་པོ་ཆ་བཞག་བྱས་ན་སྨན་བྲིས་ཀྱི་རྒྱུན་བསྐྱང་གི་ཡོད་ལ་འོ་ར་བྱས་ཙང་ཁོ་རང་གིས་འདི་གར་ཅིག་གསུངས་ལབ་ན་ངས་འདིའི་སེམས་ཅན་དོན་དག་ཅིག་ལ་ཡང་ངས་དེབ་འདི་བརྩམས་པ་ཡིན་འགྲོ་བ་སེམས་ཅན་དེ་ཚོའི་ཡི་རྒྱུན་བསྐྱང་ཡག་ཆེད་དུ་རི་མོའི་རྒྱུན་བསྐྱང་ཆོག་དེ་འདྲའི་ཅིག་དེབ་ཕྱག་ཚད་ཡི་དེབ་གཉིས་བརྩམས་ཡོད་དེབ་དང་པོ་དེ་ག་རེ་ཟེར་ན་ཨ་བདེ་བར་གཤེགས་པའི་སྐུ་གཟུགས་ཕྱག་ཚད་ཡིད་བཞིན་ནོར་བུ་དང་གཉིས་པ་དེ་ནི་བསྟན་བཅོས་ལེགས་བཤད་ནོར་བུའི་ཕྲེང་བ་ལབ་དེབ་གཉིས་བརྩམས་ཡོད་ལ་འོ་ར་འདི་གི་ནང་བཞིན་གྱི་མཁྱེན་བརྩེ་ཆེན་མོ་མཁྱེན་བརྩེ་ཆེན་མོ་ལབ་དུས་ཡང་རི་མོའི Style ལུགས་ཡོད་རེད་བོད་ཀྱི་བོད་ལ་རི་མོ་ལུགས་མང་པོ་ཡོད་རེད་དེ་འདྲའི་རྩོམ་ཤོག་དེ་གལ་སྲིད་ཁྱེད་ཚོས་ཀློག་ཡོད་པ་ཡིན་ན་འདི་ནང་དེས་ཧ་གོ་གི་རེད་ད་རི་མོའི་ལུགས་ག་རེ་ག་རེ་ག་རེ་ཡོད་མེད་ཧ་གོ་གི་རེད་བྱས་ཙང་འདི་ནང་ནས་གཅིག་གི་ལུགས་གཅིག་དེ་ག་རེ་མཁྱེན་བརྩེ་ཆེན་མོའི་ལུགས་ཡོད་རེད་མཁྱེན་བརྩེ་ཆེན་མོ་ཁོ་རང་གི་ཆ་བཞག་ན་ལྷ་སྐུའི་ཐིག་རྩ་ཨ་ཉི་མའི་འོད་ཟེར་ལབ་ཅིག་བརྩམས་ཡོད་རེད་ལོ་བྱས་ཙང་མཁས་པ་སོ་སོའི་སོ་སོའི་སོ་སོའི་ཡོད་བརྩམས་ཆོས་ཡོད་ར་སོ་སོའི་བརྩམས་ཆོས་བརྩམས་ནས་འདི་ནང་ཀློག་ནས་ཐིག་གི་འདི་ཟེར་རྒྱག་གོ་རེད

ལྷ་བྲི་མཁན་ལ་ཁྲིམས་གོ་ར་ར་མ་ལུག་འདྲ་ཡོང་མ་ར་མ་ཡིན་པ་ལུག་མིན་ཡོང་བྱེད་རྒྱུ་མ་ཁྲིམས་དང་ལམ་ལུགས་ཟུལ་གྱིས་གོ་ར་དེ་འདྲས་ཐོག་ལས་གསུམ་སྤོ་གོ་བྱེད་ཡིན་ར། གནད་དོན། བྱས་ཙང་གནད་དོན་དང་པོ་དེ་ག་རེ་ཐིག་རྩའི་ཞན་ཆ། ཐིག་ལས་འགྱུར་བ། བྱས་ཙང་སྤྱིར་བཏང་ང་ཚོས་རི་མོ་བྲིས་པའི་སྐབས་སུ་ལས་ཚད་གཞུང་དོན་དང་བསྟུན་ཏེ་ཐིག་བཏབ་གོ་རེད་གཞུང་དང་དཔེ་ཆ་འདི་ཚོ་བལྟས་ནས་ཐིག་བརྒྱབ་གོ་རེད་ལབ་པ་ད་ཨ་ནི་ང་ཚོའི་གིས་མེས་པོ་ཚོས་ག་རེ་ལབ་ན་ལུས་ལ་མཛེས་ཆ་མ་ཚང་ན་ཚད་ཅེས་བྱ་བ་ཅི་ཞིག་བྱ། ཚད་ལབ་དེ་ཡག་པོ་མ་བརྒྱབ་པ་ཡིན་ན་རི་མོ་མཛེས་པོ་ག་ཚོད་ཅིག་རི་མོ་མཛེས་པོ་ཆགས་ཡ་ཁག་པོ་རེད་ལོ་ད། བྱས་ཙང་རི་མོ་མཛེས་པོ་ཅིག་ཆགས་དགོས་ཡོད་ན་ཐིག་ཡག་པོ་ཅིག་རྒྱག་དགོས་རེད measurement ལབ་ག་དབྱིན་ཇིའི་ཐོག་བཤད་ན་ཐིག་དེ་ཚོ་ཡག་པོ་རྒྱག་དགོས་རེད་ཇི་གསུངས་ནང་བཞིན་གྱི་ཐིག་ལྟ་བུ་ཚད་དང་དགོངས་དོན་མཐུན་པ་ཡིན་ན་ཐིག་ངོས་སུ་རི་མོ་གང་འདྲ་ཞིག་བྲིས་པ་ཡིན་ནའི་ལས་རང་གི་རི་མོ་དེ་སྤུས་དག་པོ་ཆགས་ཀྱི་རེད་ལོ་ད། བྱས་ཙང་ང་ཚོ་ཡི་ལག་ལེན་དུ་ཞུགས་པའི་སྐབས་སུ་ལས་ཤ་ཚུགས་དང་རུས་ཚུགས་དེ་ཚོ་གི་ཏིག་ཏིག་ཟིན་ཡག་མ་ཁྱད་པར་ཡོང་གི་རེད་ལོ་ཁྱད་པར་དཔེར་ན་ཆ་བཞག་པ་ཡིན་ན་ང་ཚོ་ཡི་ཐང་ག་ཡི་ད་ལྟ་ག་རེ་རེད་མངོན་རྟོགས་ནང་ག་རེ་ཡོད་རེད་ན་རྗེ་བཙུན་སྒྲོལ་མ་བྲིས་པའི་སྐབས་སུ་ཞལ་རས་ཁྱིམ་བྱའི་སྒོ་ང་ལྟ་བུ་དགོས་རེད་ཟེར་བྲིས་འདུག་ཁྱིམ་བྱའི་སྒོ་ང་ལྟ་བུ་བྲིས་དུས་སྒོ་ངའི་བཟོ་ལྟ་དེ་བྲི་དགོས་དུས་ཐིག་དེ་འདྲའི་གྲུ་བཞི་གཉིས་ཡོད་པ་ཡིན་ན་ཨ་དེའི་ནང་ལ་ཁྱིམ་བྱའི་སྒོ་ང་དེ་ཤོང་ཡ་ཁག་པོ་ཡོད་རེད། དེ་དུས་ཙམ་པ་ཐིག་ཐིག་ཟིན་མ་ཐིག་ཟིན་མ་ཐོན་གི་རེད་གང་ཟེར་ན་སྒོ་ངའི་བཟོ་ལྟ་བྲི་དགོས་ཀྱི་རེད། བྱས་ཙང་འོ་དེ་འདྲའི་དུས་མཚམས་མཚམས་དེ་འདྲའི་རིགས་ལས་ཨི་འདི་ཡོང་གི་རེད་ཟེར་མཚམས་མཚམས་བྲི་དགོས་དུས་ཙམ་པ་སོ་སོའི་ཡིན་ནོ་བསམ་བྱ་ཡང་གལ་ཆེན་པོ་རེད་ལོ་དེ་འདྲའི་ཐོག་ལས་དོ་སྣང་བྱེད་ཡ་དང་དེ་ནང་བཞིན་གྱི་སངས་རྒྱས་ཀྱི་མཚན་བཟང་པོ་མཚན་བཟང་ནང་ག་རེ་གསུངས་ལབ་ན་སངས་རྒྱས་ཀྱི

བྱས་ཙང་ད་ནི་སྲོལ་རྒྱུན་གྱི་རི་མོ་གང་ཡོད་པ་དེ་ཁྱེད་རང་གི་ད་ལྟའི་དེང་དུས་ལ་ཡང་རི་མོ་དེ་བཟོ་བོ་དེ་སླར་གསོ་བྱས་ཕྱིར་དུ་ཉམས་ཆག་འགྲོ་གི་འདུག་ཨ་ལོ་དེ་འདྲའི་ཐོག་ལ་ཁྱེད་རང་གི་ག་དུས་ནས་ད་དོ་སྣང་བྱེད་ཀྱི་གལ་ཆེན་པོ་རེད་ལོ། ཆུང་ས་བཤད་ནི་སོ་སོ་རང་མགོ་མ་ཐོན་པ་ར་སོ་སོ་རང་མགོ་ཐོན་གི་མ་ར། རྒྱུན་མ་ཁྱེད་རང་རི་མོ་གཅིག་བྲིས་དང་ལབ་དེར་དེར་བི་གཅིག་ག་རྒྱང་གཅིག་ག་རི་མོ་བྲིས་དང་ལབ་ཁྱེད་བྲིས་ཐུབ་ཧོར་བ་མ་ར། ག་ཅིག་ཁྱེད་གཞུང་ལུགས་ཧོར་ཐིག་རྩ་འདི་ཚོ་རྒྱག་གི་ཧོར་ཡོད་མ་ར་སྦྱང་གི་ཡོད་མ་ར།

དེ་འདྲའི་མང་པོ་ཡོད་རེད་ལོ་བར་ཐག་དེ་འདྲའི་ལྟ་དུས་ཚང་མ་ཚོ་དེ་འདྲ་དེ། སྒྱུ་རྩལ་སྡེ་ཚན་གྱི་ནང་ལོགས་ཚང་མ་སློབ་གོ་དེ་སློབ་ཚན་ཞིབ་ཅིང་ཕྲ་བ་ཚང་མ་འབྲི་གོ་ད་ལྟ་ང་ཚོ་གཞོན་གཞོན་པའི་མཐོང་སྣང་བྱས་ན་ང་ཚོ་ལས་ཀ་མེད་པ་འདྲ་བོ་རི་མོ་འབྲི་ཡས་གཅིག་པོ་འདྲ་བོ་མཐོང་གི་འདུག་ཅི་འདི་ཚང་མའི་ནང་འབྲི་གོ་ད་ཐིག་མཚན་བཟང་པོ་སུམ་ཅུ་སོ་གཉིས་ཐིག་རྩ་གང་ཟག་འབྲི་གོ་དེ་འདྲ་དེ་བྱས་ཁྱེད་ཚང་དེང་སང་དུས་ཚོད་ལ་ད་བརྩམས་ཆོས་དེ་ཚོ་ལ་དོ་སྣང་དང་ལག་ལེན་འཁྱོལ་བ་འདི་ཧ་ཅང་གི་དཀོན་པོ་རེད་ཐ་ན་ཨ་ནི་ཐ་ན་ལག་རྩལ་དེའི་ཆ་ཚད་གཞུང་ལུགས་ཙམ་ངོས་མ་ཟིན་པ་རྟ་མིན་བོང་མིན་འབྲི་བ་དེ། བོད་རིག་པའི་ཕལ་མོ་ཆེར་ཡོད་པའི་ཞན་ཆ་ཡིན། རྟ་མིན་པ་བོང་བུ་མིན་པ་དྲེལ་འདི་ཡོད་ར་གོ་གོར་མ་ཚོས་རི་མོ་ལུགས་ག་རེ་བྲིས་སོ་སོའི་རི་མོ་བྲིས་ཀྱིས་སོ་སོའི་ལུགས་ག་རེ་ཡིན་མིན་ཧ་གོ་གོ་མ་རེད་སྨན་ལུགས་ལས་མཁྱེན་ལུགས་ལས་སྒར་ལུགས་དེ་ཧ་མ་གོ་བས་དེ་འདྲས་སོ་སོའི་རི་མོ་ག་རེ་བྲིས་མིན་སོ་སོའི་གཞུང་ག་བ་ལྟ་བུའི་ང་ཚོ་ཀྲོའུ་ཡིན་ན་སྨན་བླ་དོན་གྲུབ་ཀྱི་ལུགས་རོ་བ་ང་རང་སོ་དེ་འགོ་ན་སི་ཀྲོའུ་སྨན་བླ་དོན་གྲུབ་ཀྱི་སྨན་བླ་དོན་གྲུབ་ཀྱི་ཆ་ཚད་ཡིད་བཞིན་ནོར་བུ་ཙམ་ཀློག་འདིའི་ནང་ལོགས་དོན་ཚན་ག་རེ་ག་རེ་འདུག་དེ་ཚང་མ་ལ་ཞིབ་འཇུག་ཡག་པོ་བྱས་ནས་རི་མོ་བྲིས་གིས་ནི་རང་གི་རི་མོ་དེ་ཁུངས་གཏུགས་ས་འདི་ཡིན་ངའི་རི་མོ་ཁུངས་གཏུགས་ས་འདི་ཡིན་ད་ཚོད་དོན་ཡོད་ར་གོ།

ད་ལྟ་ཚོན་དང་ད་དེང་རབས་ཀྱི་མི་ཁ་ཤས་ཀྱིས་རང་གི་འཚོ་བའི་དགོས་མཁོ་གཅིག་པུར་སེམས་ཏེ་རང་དོན་ཁོག་བཅངས་ཀྱིས་ཚོན་སྦྱོར་གྱི་བཀོལ་སྤྱོད་ལག་ལེན་ལ་འཐུས་ཤོར་ཧ་ཅང་ཆེན་པོ་ཕྱིན་ཡོད་རེད་ད་ཐེངས་དེང་སང་དུས་ཚོད་ལ་ཡང་ད་ཚོན་འདྲ་མི་འདྲ་སླེབས་ཚར་བ། དེང་སང་གི་ཚོན་སྦྱོར་རྫས་རིགས་ཀྱི་ཚོན་སྦྱོར་སླེབས་ཚར་བ། སྣུམ་ཚོན་དང་འགྱིག་ཚོན་དང Watercolor ལབ་ཡ་དེ་འདྲའི་ད་འདུག་བ། ཚོན་འདི་དེ་འདྲའི་སླེབས་ཚར་བ་དེ་འདྲའི་སླེབས་དུས་ཚོད་ད། ཚོན་འདིའི་ཐོག་ལ་སྔོན་མ་ང་ཚོ་བོད་ལ་ཡིན་ཚང་མ་ཚོན་འདི་ས་ཚོན་དང་སྒོ་ར་འོག་བསྡད་ཅིང་ལོ་འཁོར་དང། བྱས་ཙང་སྟེ་ཚོན་སྦྱོར་གྱི་བཀོལ་སྤྱོད་ལག་ལེན་ལ་འཐུས་ཤོར་ཧ་ཅང་ཆེན་པོ་ཕྱིན་ཡོད་རེད། དེ་ལས་ཐོན་པའི་ཚོནའམ་རྡོ་ཚོན། དེ་ང་ཚོས་ཀྱི་ཚོན་དང་ཡང་དེ་ག་རེ་རྡོ་ཚོན་ལབ་ཀྱི་རེད། ཡང་མིན་ན་ཚོན་ཆེན་ལབ་ཀྱི་རེད། ཡང་མིན་དེ་འདྲའི་ས་ཚོན་ལབ་ཡས་དེ་འདྲའི་མིང་ཐ་སྙད་མང་པོ་ཡོད་ད་དེ་ཐ་སྙད་རྙིང་པ་དེ་འདྲའི་དེ་འདྲའི་མང་པོ་ཅིག་ད་རྒྱུ་སྤུས་ཀ་ཡག་པོ་རྒྱུ་ཡག་པོ་ཞུ་ད Quality ལབ་ཀྱི་ར་ཡི་གེའི་ཐོག་ཞུས་ན་རྒྱུ་ཡག་པོ་ཡོད་བྱས་བཤད་སྲོལ་ལ་ཚོན་གྱི་རྒྱུ་ནི་ངན་པ་ལ་ཇི་ལྟར་གཟབ་ཀྱང་མདོག་མི་འོང་ཟེར། དང་པོ་རྒྱུ་ནི་གཟབ་པ་གཅེས་ལབ་ཚོན་གྱི་འདུལ་བ་རྒྱུ་ཡག་པོ་ཡོད་པ་ཡིན་ན་ཁྱེད་རང་རི་མོ་བྲིས་དུས་སྤུས་ཀ་དག་པོ་ཆགས་ཀྱི་རེད་རྒྱུ་ཡག་པོ་མེད་པ་ཡིན་ན་ཐང་ག་སྤུས་ཀ་དག་པོ་ཆགས་ཀྱི་མ་རེད་ལོ་རེད་རྒྱུ་ཡག་པོ་མེད་པའི་ཚོན་ཁྲ་ཐང་ག་འདི་ཚོན་ཁྲ་མ་གོ་ལེ་གི་རེད། གལ་སྲིད་ཁྱེད་རང་རྒྱུ་ཡག་པོ་ཡོད་ན་ཐང་ག་འདི་ལོ་སྟོང་ཕྲག་མང་གནས་ཀྱི་རེད་ལོ་རེད་འདི་ཆ་བཞག་ན་ད་ལྟ་འདི་འགྲོ། འདིར་ཐང་ག་དམར་མོ་འདྲ་བོ་ཞིག་འདུག་དེ་དུས་ན་འདི་འདུག་ཨ། འདི་ད་ལྟ་བོད་ལ་ཡོད་རྒྱུ་ལྷ་ས་འདི་ལྷ་ས་གཙུག་ནི་གཙུག་ལག་ཁང་ནང་ཡོད་རྒྱུ་རི་མོ་རེད་འདི་ལྡེབས་རིས་རེད་འདི་ད་ལྟ་བལ་ཡུལ་ལྷ་བཟོ་བས་དུས་རབས་བདུན་པའི་ནང་བཞེངས་བྱང་རྒྱུར་འདི་ད་ལྟ་ཡིན་ནའི་མཐོང་ཡ་འདུག་ཨ་འདི།

ཚོན་ཁྲ་བཟོ་དུས་ཙམ་པ་དེ་འདྲའི་བེད་སྤྱོད་གཏོང་གོ་རེད་ཡིན་ནའི་ད་ལྟའི་ཆར་ལ་དུས་ཚོད་ཚང་མ་ཉམས་ཆག་འགྲོ་འདུག་ལ་བར་ད་ལྟ་ངས་འདི་ལབ་པ་མ་རེད་ད་ཡང་དུས་ཚོད་ཡིན་གཅིག་མིན་གཅིག་བྱེད་དགོས་རེད་བྱེད་དགོས་རེད་ལབ་པ་མ་རེད་ད་ཡང་ཡིན་དུས་ཚོད་ག་རེ་ཟེར་ན་དེང་སང་དུས་ཚོད་ལ་ཡང་དཔལ་འབྱོར་དཀའ་ངལ་དང་ག་རེ་ནས་ཡོང་སྲིད་རེད་བ་ཡིན་ནའི་སྔོན་མ་དུས་ཚོད་ལ་མི་ལ་དུས་ཚོད་ཡོད་རེད་དེང་སང་མི་ལ་དུས་ཚོད་ཡོད་མ་རེད་བ་སྔོན་མ་མི་ལ་དུས་ཡོད་པའི་དུས་ཚོད་རེད་བ་ད་དུས་ཐང་ག་གཅིག་བྲིས་དུས་ཙམ་པ་ཟླ་བ་བཞི་ལྔ་དྲུག་དེ་འདྲ་འགོར་གོ་ར་ག་འདི་ག་རེ་བྱས་ནས་འགོར་གོ་རེད་ན་དེ་དཔེ་ཆ་བཞག་དེ་ཐང་ག་བཞག་ནས་དཔེ་ཆ་ཀློག་གིན་ཀློག་གིན་བྲིས་གོ་ར།

ལྷ་བྲིས་དང་སྦྱིན་བདག་གི་མཚན་ཉིད་དེ་ཤེས་བྱའོ། ད་དེང་སང་དུས་ཚོད་ལ་ང་ཚོ་ག་རེ་ལྷ་བྲིས་དང་སྦྱིན་བདག་གཉིས་མ་ཡིན་ན་ལྷ་བྲིས་མཁན་དང་སྦྱིན་བདག་བར་ལ་ཡ་པའི་མེ་སྲིང་གི་དང་ལྷ་བྲིས་མཁན་ལོ་དུས་ཙམ་པ་པད་དུ་ཁོ་ར་སྦྱིན་བདག་མི་ལྷ་བྲིས་མཁན་དུས་དུ་མི་ཁོ་ར་རྟ་ཁོ་ར་ཞོན་ནི་མི་ལྷ་བྲིས་མཁན་དུས་དུ་ནང་ལ་སོ་ཁ་འགྲོ་བར་དང་རྟ་ཁོ་ར་ཞོན་ནི་ཐར་འགྲོ་ནི་བ་མི་དུས་ཚོད་ལྷ་བྲིས་མཁན་དེ་གདན་འདྲེན་ཞུ་བར་འགྲོ་བར་དང་བླ་མ་འདྲ་བོ་གདན་འདྲེན་ཞུས་ནི་ནང་ལ་སྐད་བཏང་ཐང་དེང་སང་དུས་ཚོད་ལ་ཡ་ནི་འདྲེན་མ་མི་མ་ར་བ་དང་ད་འགྱུར་བ་འགྲོ་ས་ར་དེང་སང་དུས་ཚོད་ལ་ཡང་ལྷ་བྲིས་མཁན་དུས་ཚོད་ལ་ཡང་ར་ད་བྲིས་མཁན་ཁོ་ན་ཚོ་སྟོང་ཕྲག་བཞི་བཅུ་ཐམ་པ་བསྐོ་བ་ལ་དེ་ཀུན་ཆ་གསུམ་ལྷ་བྲིས་དེ་གང་ཚེ་གང་དུས་དུས་དང་གང་དགེ་དགེ་གདམ་ས་མགྱོགས་པོ་མགྱོགས་པོ་སླད་བྱོས་བྱེད་ཀྱི་རོགས་མགྱོགས་པོ་ཚགས་པ་རོགས་གོ་བྱས་ཙང་དེང་སང་དུས་ཚོད་ལ་ཡང་སྐུ་གཟུགས་སྐུ་གཟུགས་མཚན་ཉིད་དང་མི་ལྡན་པ་བཞེངས་པའི་ལྷ་བཟོ་བ་དང་སྦྱིན་བདག་གི་མཚན་ཉིད་གར་མེད་དུ་མི་རུང་བའི་ཤེས་བྱ་ཅིག་རེད་ལོ་གོ་ད་སྨན་བླ་དོན་གྲུབ་ག་རེ་གསུངས་ནས་ཤི་ན་ཤེས་རབ་ཅན་ལྷ་བཟོ་བའི་མཚན་ཉིད་དང་ནི་དད་པ་ཅན་དེ་སྦྱིན་བདག་སྦྱིན་བདག་ལབ་དུས་ག་དུས་ནི་སྦྱིན་བདག་ལབ་དུས་འདི་ལོ་གོ་ད་ཐང་ག་ཨོ་ཏོ་བྲིས་མཁན་ཁྱེད་རང་ཚོ་མི་དེ་ཚོར་ར་ཁྱེད་རང་ཚོ་ལྷ་མི་འདྲེན་ཡིན་སང་བ་ཆུང་མ་ཁྱོད་ཚོ་ནང་ལ་ཐང་ག་བྲིས་དུས་ང་ཚོར་ཐང་ག་ལ་ཡང

གཅིག་ཁ་རོག་ཐིག་རྩ་དེ་ཚོ་དང་གར་ཡིག་ནས་འདི་རུ་དཔེ་ཆ་དེ་ཚོ་ལྟ་དགོས་ཡ་གལ་ཆེན་པོ་ཅིག་མཐོང་གི་འདུག་དེར་བརྟེན་ནས་སྲོལ་རྒྱུན་གྱི་སྒྲིག་སྲོལ་ལས། གང་སུ་ཡོད་ད་ང་ཚོའི་སྲོལ་རྒྱུན་གྱི་སྒྲིག་འཛུགས་མང་པོ་ཅིག་ཡོད་རེད། སྒྲིག་འཛུགས་མང་པོ་གར་ཡོད་རེད་ད་དང་པོ་དེ་ཚད་དང་མི་ལྡན་པའི་སྐུ་གཟུགས་བཞེངས་པའི་ཉེས་དམིགས། ཚད་ཡག་པོ་མ་བརྒྱབ་ཡིན་ན་སྐུ་གཟུགས་ཚད་གཞི་ཡག་པོ་མ་བརྒྱབ་ཡིན་ན་ཨ་ནི་སྐྱོན་གར་གར་ཡོད་རེད། ང་ཚོ་གར་ཡོད་རེད་དང་པོ་ལས་འདི་ང་ཚོ་ཡིས་ད་གར་ཡོད་སྡོམ་འབྱུང་གི་མདོ་ན་ག་རེ་གསུངས་པ་རེད་ས། སྔགས་པ་ལས་ནི་དང་པོ་པས་གཟུགས་བརྙན་ལ་སོགས་བྱའོ་དེ།

ཐང་ཀ་ཡག་པོ་མ་བྲིས། ཐིག་རྩ་དེ་ཚོ་མ་བལྟས། གཞུང་དེ་ཚོ་མ་བལྟས། ཨ་འདི་ན་ལོར་གྱི་མངོན་རྟོགས་དེ་ཚོ་མ་བལྟས་བྱས་པས་ནི་ག་རེ་ལབ་ན་ཁྱེད་རང་ག་རེ་ལབ་ན། ཀོས་ཀོ་མགྲིན་པ་བྱིན་པ་སྟེ་གསུམ་པོ་རིང་ན་སྐྱོན་ཆེན་པོ་གནས་ནས་ཉམས་ཤིང་འབྲོས་པར་བགྱིད་ལ། ཀོས་ཀོ་ལ་དེ་ཚོ་ང་ཚོ་གི་འགྲམ་པ་དེ་ཚོ་ར་ཀོས་ཀོ་མགྲིན་པ་བྱིན་པ་དེ་ཚོ་དེ་ཚོ་ཚང་མ་ལོ་ཡག་པོ་མ་བྲིས་པ་ཡིན་ན། ཨ་ཁྱེད་རང་ག་རེ་གནས་ནས་ཉམས་ཤིང་འབྲོས་པར་བགྱིད་ཁྱེད་རང་ད་ལྟ་གང་ཡོད་པ་ས་ཆ་དེ་ལ་ཁྱེད་རང་ག་དུས་ནི་སྐད་གྲགས་ཆགས་ཡ་ཡོད་མ་རེད་ཁྱེད་རང་ག་དུས་ནི་མིའི་སྡུག་ཅག་ལབ་སྟེར་ཡ་ཆོག་ར་ཁྱེད་རང་འདི་གའི་ཡོང་ཁུངས་མ་རེད་ལ་ཡ་དེ་འདྲ་དེ་ཡིན་ཞིང་གི་ཨམ་ཅོག་དང་ཤངས་དང།

བཞེངས་དུས་ཙམ་པ་ཐོག་ཚད་གསུམ་ཡོད་དུ་ཐོག་ཚད་སྒང་དེ་རྒྱ་ནག་གི་ལུགས་བྱེད་དཀྱིལ་མ་དེ་རྒྱ་གར་ལུགས་བྱེད་འོག་ཁང་དེ་བོད་ལུགས་བཞིན་བོད་པའི་ལུགས་བཞིན་རེད་ད་བོད་པའི་ལུགས་བཞིན་དུ་བོད་པའི་གི་ལུགས་བཞིན་དུ་བོད་པའི་གི་འདྲ་པོ་ཞིག་གར་བྱེད་བཟོས་ལབ་ན་བོད་པ་དེ་ཚོ་དགོན་པ་ན་སླེབས་དུས་བོད་པའི་གི་རྣམ་པ་འདྲ་པོ་ལྷ་དེ་ཚོ་བོད་པའི་རྣམ་པ་མཐོང་ཡང་ཆེད་དུ་བཟོས་རེད་ལོ་ད་དེ་ན་སྐུ་འདྲ་དེ་ཚོ་ར་སྐུ་འདྲ་དེ་ཚོ་དུས་གར་བྱེད་ལབ་ན་ཨ་ཁོ་ཚོ་གི་ད་ཁུ་སྟག་ཚབ་ལས་དེ་འདྲའི་མི།

ད་ལྟའི་དུས་ཚོད་འགྱུར་བ་བཏང་ཆོག་ར་ཡ། ཁྱེད་རང་གིས་མདོ་དང་རྒྱུད་ཁུངས་གཏུགས་པའི་ངང་ནས་ཁྱེད་རང་གི་རི་མོ་འགྱུར་བ་བཏང་ཆོག་ར། ག་ཚད་བཏང་ཆོག་མ་སྲོལ་རྒྱུན་ཡིན་པ་ཡིན་ནའི་ལས་ཁྱེད་རང་གི་རི་མོ་འགྱུར་བ་བཏང་འདུག་བ་སྨན་བླ་དོན་གྲུབ་ཀྱིས་འགྱུར་བ་བཏང་མཁྱེན་བརྩེ་ཆེན་མོས་འགྱུར་བ་དང་སོ་སོ་སོ་ཡི་བསྟན་བཅོས་གཞུང་ཚང་མ་བརྩམས་འདུག་བ་དེ་ནང་བཞིན་ཁྱེད་རང་གི་ལས་བྱེད་ནུས་པ་ཡོད་ར་ཡིན་ནའི་ད་ལྟའི་ཆར་ལ་མིའི་འདོད་ཚུལ་ལ་ཞན་ཆ་ག་རེ་ཡོད་ར་ལབ་ན། དུས་རྒྱུན་དུ་ལྟ་ཡི་གོ་ར་ཡོད་མ་ར་མ་བལྟས་ནི་གསར་བ་གར་ཙམ་ཡིན་ར། འདི་ལོ་ལས་པཎ་ཆེན་རིན་པོ་ཆེས་གསུངས་འདུག་བ་གསར་བ་རྙེད་ཡ་མེད་པའི་རྙིང་པ་གར་སོང་ཆ་མེད་བརླགས་འདུག་བ།

བོད་མི་རིགས་ཀྱི་སོ་སོའི་ཀྱི་ཕུགས་བསམ་ཡོད་རག་ན་བོད་མི་རིགས་ཀྱི་སོ་སོའི་ཕུགས་བསམ་དེ་ཡང་ནི་རྣམ་དཔྱོད་དང་དེ་མང་པོ་ཆོས་ར་སྤྱི་ཚོགས་ཀྱི་ཁྲོད་འཚོ་བ་སྐྱེལ་སྟངས་དང་དེ་ཚོའི་ཀྱི་རྣམ་དཔྱོད་དེ་ཚོ་ཤེས་དགོས་རེད་ལ་བ་ད་བོད་པའི་ཀྱི་གོམས་སྲོལ་དེ་ཚོ་ཤེས་དགོས་རེད་ལ་བ་ད་ག་དུས་ནས་བལྟས་པ་ཙམ་གྱི་བོད་དམངས་ཀྱི་འཚོ་བ་ངོ་མ་མངོན་ཐུབ་པ་བལྟས་པ་ཙམ་གྱི་ད་བོད་པའི་ཐང་ག་ཡིན་པ་ཧ་གོ་ཐུབ་ཡ་དེ་འདྲས་དེ་འདྲས་བྱུག་བྱས་ཡ། འབྲི་གཞིའི་བཀོད་སྒྲིག་དང་རྒྱུ་ཆ་རྣམས་བྱས་ཐང་གའི་ངོས་རི་མོ་བྲིས་དུས་ཀྱི་ཚོན་སྣ་དང་མདངས་དང་ས་བཀོད་བྱེད་སྟངས་དང་འཆར་འགོད་བྱེད་སྟངས་ཚང་མ་ལ་ག་རེ་ཐང་ག་ནི་ཤུགས་རྐྱེན་ཆེན་པོ་ཡོད་དེ་བར་བརྟེན་ཐང་ག་དེ་འགྲོ་བ་རེད་དམ།

ཡུལ་ལྗོངས་དེ་ཚོ་ཚང་མ་ལ་གངས་རི་དེ་ཚོ་ཚང་མ་ལ་དེང་སང་གི་དེ་འདྲའི་དངོས་ཡོད་དང་མཐུན་པའི་བྲིས་འདུག་མི་མང་ཁ་ཤས་ཀྱི་ལབ་མྱོང་ཡོད་ད་ཁ་ཤས་ཀྱི་རྨོངས་དད་འདྲ་བོ་བྱས་ནས་ད་ཐང་ཀ་ནང་ལོགས་ལ་སྤྲིན་པ་དེ་འདྲའི་ད་ལྟའི་དེ་འདྲའི་སྤྲིན་པ་མཐོང་ཡ་མི་འདུག་ལགས་ད། དེ་འདྲའི་ཡིན་ན་དེ་གང་ཡིན་དགོས་ད་དེ་འདྲའི་ལ་དེ་ཡོང་ཡ་ཡོད་མ་རེད་ཨ་ཚང་མ་མཐུན་གི་མ་རེད་ཨ་ནི་གང་དེ་འགྲོ་ད་སྤྲིན་པ་དེ་འདྲའི་ག་པར་འདུག་ལབ་ཡ་ཆོག་ར་དེང་སང་རྨོངས་དད་འདྲ་བོ་ཆགས་ཀྱི་འདུག་ལབ་ཡ་ཆོག་ར་དེ་འདྲའི་འདྲ་བོ་བསམ་བློ་དྲན་མཁན་ཡང་མང་པོ་འདུག་ལ་ཁྱེད་ཚོས་བྱས་ཙང་འདྲི་བྱེད་ཀུ་ཞེ་ཐང་གི་དངོས་ཁ་རེ་དངོས་ཤུགས་གང་རུང་ནས

ཕྱོགས་གཅིག་བལྟ་ཡ་ཆོག་ར Direction གཅིག་འགྲོ་ཡ་ཡོད་མ་རེད་ད Direction ཕྱོགས་ཁྱོན་ཡོངས་ནས་བལྟ་དགོས་རེད་ད་ནང་པའི་ལྟ་གྲུབ་ཡོད་པ་འགྲོ་སྲོལ་རྒྱུན་གྱི་ག་རེ་དམངས་ཁྲོད་ཀྱི་སྒྲུང་གཏམ་ཡོད་པ་འགྲོ་ཡོད་ར་ཡན་བླ་མ་དེ་ཚོའི་གྱི་ལོ་རྒྱུས་ཡོད་པ་འགྲོ་ཡན་དེ་སྐྱེ་བ་གཅིག་སྔ་ཕྱི་གི་ཤེས་གི་ཡོད་འགྲོ་བྱས་ཙང་ཡོ་ཐང་ག་ལ་ཚང་མ་ལོ་གཞུང་དེ་མ་ཤེས་ནས་འགྲེལ་བཤད་རྒྱབ་མ་ཐུབ་ཡ་དེ་འདྲས་མི་ཁག་པོ་ཆགས་ཡ་ཆོག་འོ་དེ་འདྲས་འགྲོ། བྱས་ཙང། ཐང་ག་ལ་དེ་ག་དུས་ཡིན་ནའི་ལབ་ཡོད་ར། སྲོལ་རྒྱུན་ཡིན་པ་ཡིན་ན་སྲོལ་རྒྱུན་ཁུངས་གཏུགས་ནས་འགྲོ་དགོས་རེད་ལབ་འོ་ད་གལ་སྲིད་སྲོལ་རྒྱུན་གྱི་ཉམས་ལེན་བྱེད་མཁན་ཞིག་ཡིན་ན་སྲོལ་རྒྱུན་གང་བཤད་ཡོད་དེ་འགྲོ་གི་རེད་ཨ་ནི་དགེ་འདུན་ཆོས་འཕེལ་ལགས་ཡོད་ད་ཁྱེད་རང་དེ་འདྲ་མང་པོ་ཞིག་ལ་སོགས་ང་ཚོའི་ལྷ་བྲིས་མང་པོ་ཡོད་དེ་འདྲས་ཆུང་ཆུང་ཆུང་ཡིན་ནའི་དེ་ཚོའི་རི་མོ་བྲིས་ར་དར་སོ་བྱུང་ཡོད་མ་རེད་ལབ་འོ་ད། གཙོ་བོ་དེ་དར་སོ་བྱུང་ཡོད་དེ་གལ་ཆེན་པོ་ར།

བཟོ་རིག་པ་དེ་ལ་ད་གསུམ་བྱ་ཡི་དང་རྒན་ལགས་ཀྱི་ལུས་བཟོ་དང་ངག་བཟོ་ཡིད་བཟོ། ད་ལུས་བཟོ་ད་སྒྱུ་རྩལ་ཁོ་རང་གི་དེ་དེ་ཡིན་པ་ཅན་ནི་ངག་བཟོ་དང་ཡིད་བཟོ་ལབ་དེ་ག་རེ་བྱ་གི་རེད་ལབ་ད་ར། དྲི་བ་གཉིས་པ་དེ་ག་རེ་ལབ་ན་ཉེ་ཡིན། སྲོལ་རྒྱུན་གྱི་རི་མོ་བྱེད་ས་ཡིན་ད། ད་ཁ་ལོག་རེད་ཐིག་ཚད་ཨ་ནི་གཞུང་གཞུང་དེ་ཚོ་ལ་ཁུངས་གཏུགས་ནས་འབྲི་དགོས་འབྲི་དགོས་ཡིན་པ་ཡིན་ན་ར་ཡིན་ལ། ད། དེ་སངས་རྒྱས་དུས་ལ་སྟོན་པ་གི་སྐུ་འདྲ་ལ་ཆ་བཞག་པ་ཡིན་ན་ད། སྤྱན་དང་ཞལ་དང་དེ་ཚོ་ཡིན་ན་ད། རྒྱ་ནག་ཕྱོགས་ནས་ཡིན་ན་ཁོ་རང་ལོགས་ཀ་ཅིག་བོད་ནས་ཡང་ཁོ་རང་ལོགས་ཀ་ཅིག་རྒྱ་གར་གྱི་ཕྱོགས་ནས་ཡང་ཁོ་རང་ལོགས་ཀ་ཅིག་སླེབས་ད་གིན་ད་གདོང་པ་གི་བཟོ་ལྟ་རེད་ད་ད་ན་ཅིག་ཡིན་ན་སྤྱན་རེད་ད་དེ་ཚོ་ཅིག་ལོགས་ཀ་ཅིག་སླེབས་ད་དེ་ཐིག་ཚད་གཞུང་དེ་ཚོ་ལ་ཁུངས་གཏུགས་ནས་འབྲི་རྒྱུ་རེད་མ་རེད་དེ་ཚོ་ལ་ཁྱད་པར་ཤོར་དགོས་དེ་ཁྱད་པར་ཤོར་བ་ཡིན་ན་ག་རེ་དེ་སྐྱོན་བྱུང་རེད་བྱུང་མ་རེད།

བལ་ཡུལ་དག་ཏུ་དུས་སྟོན་པའི་བལ་ཡུལ་དང་རྒྱ་གར་གཉིས་འགྲམ་ན་ཡོད་ར་བལ་ཡུལ་ད་བྱས་ནས་བལ་ཡུལ་བརྒྱུད་བྱས་ར་བོད་ལ་སླེབས་རེད་ལབ་ད་བོད་སླེབས་དུས་ཙམ་པ་དང་པོ་སླེབས་དུས་ག་རེ་བྱས་རེད་ཁྱེད་རང་གི་ཞུས་པ་བཞིན་རེད་དེ་འདི་རྒྱ་གར་བཟོ་ལྟ་ཁྱེད་རང་གི་འོ་དེ་ཁྱེད་རང་དེ་འདྲ་ངས་ཐག་རང་ཞུ་དེ་འདི་གོང་དུ་ཞུས་པ་བཞིན་རེད་ཁྲི་སྲོང་ལྡེའུ་བཙན་སྐབས་སུ་ད་དེའི་བསམ་བློ་དེ་སླེབས་རེད་དེ་འདི་ད་རྒྱ་གར་གི་བཟོ་ལྟ་འདི་དུས་ཙམ་པ་དང་པོ་བལ་ཡུལ་བཟོ་ལྟ་འདི་འདི་གིན་གོང་གོང་དུ་ཞུས་པ་བཞིན་རེད་རྣམ་པ་དང Physical Expression དང་ཚང་མ་རྒྱ་གར་ཡོད་ར་རྒྱ་གར་མི་དེ་ག་ཡོད་རང་བཞིན་གྱི་གཟུགས་པོ་ལ་སྤུ་མང་པོ་ཡོད་འགྱོ་འགྲོ་ཡོད་ར།

ཕོ་གསར་གཟུགས་བཟང་པོ་གསུམ་དང་མོ་ལ་གཟུགས་བཟང་བ་གཉིས་ཡང་བསྡུས་ནས་ཡོད། ཁོ་ཚོ་ལ་ཡང་ཞེས་ཁོ་ཚོའི་གཟུགས་པོ་ལ་ཚད་བརྒལ་ནས་ཡོད། རྗེ་བཙུན་སྒྲོལ་མ་དང་སྤྱན་རས་གཟིགས་ལྷ་རྟ་མགྲིན་ལ་ཡི་དམ་དེ་འདྲ་དང་དེ་ཚོའི་གཟུགས་དབྱིབས་དེ་ཚོ་ཚང་མར་ཚད་བརྒལ་ནས་ཡོད། བོད་པའི་ཡི་ག་རུ་གཟུགས་སྟོབས་ཆུང་དུ་བཟོས་རེད་ལབ་འོ་ན་དེ་འདྲའི་བཟོས་ནས་ཅི་ཤི་ནས་ཅི་ཡོད་ད་འགྱུར་བ་འགྲོའི་འགོ་ཚུགས་པ་རེད། སྣ་ཁུག་ཡིན་ན་སྣ་ཁུག་དེ་ཚོ་ཏིག་ཆུང་ཆུང་བཟོས་ཡག་ཆོག་ར། ཞལ་ཁྱིམ་ཡིན་ཞལ་ཁྱིམ་ཡིན་རྒྱ་གར་ན་ཡང་ཞལ་ཁྱིམ་ཆེན་པོ་རེད།

བསམ་དུ་འགྱུར་བ་བཏང་ནི་དེའི་བདེན་པར་དེའི་དག་རང་དུ་ལས་སོ་སོའི་ངོས་ནས་རྣམ་དཔྱོད་ཀྱི་ཡིགས་སུ་བཏོན་ནས་འགྱུར་བ་བཏང་ཡང་ཆོག་ར་སོ་སོའི་རྣམ་དཔྱོད་ཀྱི་རྣམ་དཔྱོད་གོ་ར་བཏོན་ནས་ཡིག་ཆ་ཡང་ཆོག་ར་སོ་སོའི་རྣམ་དཔྱོད་ཡང་དག་པ་གར་དུ་རི་ཡང་དག་པ་གར་དུ་ཕ་རོལ་གདུལ་བྱ་གར་དུ་རི་ཧ་གོ་བ་དང་ནི་དོན་དངོས་དོན་དམ་པ་མཁྱེན་པའི་སྒོ་ནས་འགྱུར་བ་བཏང་ཡང་ཆོག་ར་འོ་དེ། ལན་སོ། རྒན་ལགས་བཀྲ་ཤིས་བདེ་ལེགས་ཞུས་ཡིན་དང་པོ་འདི་ལ་ཨ་ནི། ངས་དྲི་བ་འདི། གཉིས་འགྲོ་བྱ་འདི་འདུག་ཨ་ནི། སྤྱིར་བཏང་ད་ལྟ་ཐང་འབྲི་འདི་ད་ལྟ། རྒན་ལགས་ཀྱིས་གསུངས་ཡ་ལ་ཨ་ནི་རིག་གནས་ཆེན་པོ་ལྔའི་ནང་ལོགས་ནས་ཨ་ནི་བཟོ་རིག་པའི་ཁོངས་གཏོགས་ལ་ཚུད་ཡོད་རེད། དེ་འདྲ་འདྲ་བོ་ཅིག་གསུངས་ཟེར་ར་གི་ལ་ནི་ད་ང་ག་རེ་བཤད་འདོད་བྱུང་ཟེར་ན་ར་གཅིག་ན་ནི་ད་ཐང་འབྲི་འདིའི་སྐོར་ལ་སྤྱིར་བཏང་གཅིག་ཐང་འབྲི་ལ་ཚང་དགོས་པའི་ཆ་རྐྱེན་ག་རེ་འདི་རྒྱབ་ལྗོངས་ལ་རིག་པའི་གཞུང་ལུགས་ཅིག་ཡོད་ར་གི་ལ་ཐང་འབྲི་ལ་ཚང་དགོས་ཡ་ག་རེ་འདུག་ཨ་ནི་ཐང་འབྲི་འབྲི་བའི་སྐབས་སུ་ལ་ཨ་ནི་གཟབ་ནན་ག་རེ་ག་རེ་བྱེད་དགོས་རེད་དེ་འདྲ་འགྲོ་རིག་པའི་གཞུང་ལུགས་ཅིག་ར་དེའི་རིག་པའི་གཞུང་ལུགས་འདི་ཐོག་མ་དུས་རབས་ག་དུས་ལ་ཨ་ནི།

རྐྱང་རྐྱང་ཞིག་མཐོང་འདུག་པའི་ར་གི་ལ། ད་དེ་མིན་པར་ད་ཅིག་ནང་ཆོས་དང་འབྲེལ་བ་མིན་པ། ཨ་ནི་ད་ག་ལོག་རེད་རྒྱལ་པོའི་གི་རིང་ལུགས་དང་སྐུ་དྲག་དེ་འབྲེལ་བ་མིན་ད་གཞན་དག་རི་མོ་མང་པོ་ཡོད་ར་གི་ལ། དེ་ཚོ་ལ་ཡ་ཨ་ནི་ཐང་འབྲི་ད་ན་ཐང་ག་ཐང་ག་ལབ་ཡོད་ར་གི་ལ། ཐང་ག་ལབ་ཡ་འགྲིག་གི་ཡོད་ནའང་མིན་ནའང།
སྤྱིར་བཏང་ངས་ད་གིན་གོང་དུ་ཞུས་སོང་ཐང་ག་ཡི Definition ག་རེ་རེད་ཟེར་ན། ཐང་ག Definition ལབ་སོང་ད་གིན་གོང་དུ་ཐང་ག་ལ་ནི་ཐང་ག་ལབ་ཡ་དེ་ག་རེ་རེད་ཟེར་ན། གཞི་དེ་སྟོང་པ། གཞི་སྟོང་པ་གཞི་སྟོང་པ་ལབ་དུས་ཙམ་པ། ད་སྟོང་པ་ཞིག་དགོས་ཀྱི་ཡོད་ར་གཞི་སྟོང་པ། ཨ་དེ་གཞི་སྟོང་པ་ཡོད་པ་ཙམ་འགྲིག་མ་རེད། ཁོད་སྙོམས་པ་ཞིག་དགོས་རེད་ཀ་ད། ཁོད་སྙོམས་པ་དེ་འདྲའི་ཅིག་སྒང་ལ་ཡ། ཨ་ནི་གར་གཅིག་ཏུ་ཐ་མ་དེ་ལ་ཡིག་གཟུགས་གང་བྲིས་ཡོད་པ་ཡིན་ན། རྒྱལ་བའི་སྐུ་གསུང་ཐུགས་རྟེན་བྲིས་ཡོད་པ་ཡིན་ན་དེ་ལ་ཐང་ག་གོ་དགོས་རེད་ལབ་ཡོད་རེད་ད་ཅེ་ད་ཡོད་ཨ་ཐང་ག་ད་ཡིན་ནའི་ལས་དེང་དུས་ཀྱི་ད་ཁྱེད་རང་ངས་དོན་གྱི་ལ་ས་དེང་དུས་ཀྱི་དེང་དུས་འགྱུར་བ་བཏང་ནས་སོ་སོའི་ཡི་གསར་གཏོད་རྣམ་པ་བྱས་ནས་བྲིས་ཀྱི་ཡོད་རེད་ལ་ས་བྱས་ཙང་གསར་གཏོད་རྣམ་པ་བྱས་ཏེ་དེ་རེད་ད།

ག་རེ་ལབ་དགོས་རེད། བལ་ཡུལ་ནས་ཁོ་རང་གིས་ད་ལྟ་དེ་ཇི་གཅིག་གིས་ད་ལྟ་དེ་ཞུས་ཏོ། སྡོམ་པ་ཞུས་ཏོ། སྡོམ་པ་ཞུས་དུས་ཁོ་རང་གིས་ད་དེ་ཡི་གཞུང་དེ་ད་བོད་ལ་ཕར་འཁྱེར་སླེབས་ནས་གཞི་ནས་ཇི་གཅིག་གིས་ད་ད་ནི་སྔགས་དེ་ཚོ་མ་ད་རེ་གོ་ཚུལ་ལ་ད་ད་སྔགས་དེ་ཚོ་ད་མ་ཇི་གཅིག་གིས་ལྷ་དེ་ཚོ་ག་འདྲས་ཡོད་དུས་ཚང་མ་དེ་སྡོམ་པ་ཞུས་དུས་དེ་ཡི་མངོན་རྟོགས་རྣམས་ཚང་མ་ཤེས་དགོས་ར།

མཁྱེན་བརྩེ་ཆེན་པོ་ཡིན་པ་ཡིན་ན་ཨ་ནི་ཕར་གོང་དཀར་ཆོས་སྡེ་གོང་དཀར་དགོན་པ་གོང་དཀར་གྱི་ཡི་གེ་ཡར་ཁོ་རང་གི་རི་མོ་བརྩམས་ཆོས་མང་པོ་བརྩམས་ཡོད་རེད་ལོ་ཁོ་རང་ཉི་ཟླ་དགེ་འགོང་ཞུས་ས་ཁོ་རང་གི་དེབ་བརྩམས་ཆོས་ཡོད་རེད་དེ་ནི་ཤིང་གི་ཀརྨ་སྒར་བྲིས་ཡིན་པ་ཡིན་ན་ཀརྨ་སྒར་བྲིས་ཡིན་པ་ཡིན་ན་རི་མོ་དེ་ཁུངས་གཏུགས་ས་ག་པར་འདུག་ལབ་ན་རྒྱལ་བ་ཀརྨ་པ་སྐུ་ཕྲེང་བརྒྱད་པ་དང་དགུ་པ་ཁོ་ཚོའི་ཡི་མཛད་རྣམ་དེ་ཚོ་མར་ཀློག་པ་ཡིན་ན་ཀརྨ་སྒར་བྲིས་ཀྱི་རི་མོའི་བྲིས་སྟངས Style དེ་ག་འདྲའི་བྱུང་ཡོད་མེད་དེའི་རྒྱུད་ག་འདྲའི་བྱུང་ཡོད་མེད་དེའི་གོ་བ་རྒྱུད་ག་གི་ནང་ལ་གསུངས་ཡོད་མེད་དེ་ཚང་མ་ལོ་དཔེ་ཞིབ་ཅིང་ཕྲ་བ་བྲིས་ཡོད་རེད་ལབ་རེད་བྱས་ཙང། དེ་ཚོའི་རྒྱུད་དེ་འབྱུང་ས་དང་ད་ཞེས་ཡལ་དུ་གཙང་མ་དེ་རུ་བྱུང་བའི་སྤྱིར་བཏང་ཡི་དྭགས་བོད་ནང་པ་སངས་རྒྱས་ཆོས་སླེབས་ཚར་བའི་རྗེས་ལ་ལམ་སེང་ལམ་སེང་དེ་གྲུབ་མ་རེད་ག་ཟེར་ན་ནི་ད་དང་པོ་རི་མོ་བྲིས་མཁན་ཁོ་ན་བལ་ཡུལ་ལྷ་བཟོ་བ་རེད་དོ། བལ་ཡུལ་ལྷ་བཟོ་བ་དེ་ཚོ་ད་བོད་པ་བལ་ཡུལ་དཔེ་བཀའ་དྲིན་ཆེན་པོ་རེད་ད་བལ་ཡུལ་དེ་ང་ཚོ་ལ་ད་ག་ལོག་རེད་ལོ་རྒྱུས་ཐོག་ལས་བཤད་ནའི་དཔེ་མ་སྲིད་བཀའ་དྲིན་ཆེན་པོ་ཆགས་ཀྱི་ཡོད་རེད་ག་ཟེར་ན་ང་ཚོ་གཉིས་ཕ་མ་གཅིག་གི་སྒོ་དུང་གཅིག་ན་རྐང་པ་མཉམ་པ་བརྒྱུད་ནས་ཕ་མ་གཅིག་བུ་ཕྲུག་རེད་ལབ་ནའི་འགྲིག་གི་ཡོད་རེད་ག་ཟེར་ན་ན